ཨོག་ས་ན་གོར་ཌོན་ལགས་ཁོང་ཆམ་ནད་འགོག་ཆེད་སྨན་ཁབ་བརྒྱབ་གྲུབ་པ་རེད་འདུག་ཁོང་མོས་གསུངས་དོན། དེང་སང་ཆམ་ནད་ན་མཁན་མང་པོ་འདུག་པས་ང་དང་ངའི་ནང་མི་རྣམས་ལ་ཆམ་ནད་མི་ཕོག་པའི་ཕྱིར་སྨན་ཁབ་བརྒྱབ་ཏུ་ཡོང་བ་ཡིན། དེ་ཡང་ཨོག་ས་ན་ལགས་ཁོང་མོ་སྨན་དང་འབྲེལ་བའི་ལས་ཀ་གནང་གི་ཡོད་པས་སྨན་ཁབ་ངེས་པར་དུ་རྒྱག་དགོས་པ་ཆགས་ཡོད།
ཡང་ཁོང་མོས་གསུངས་དོན།
ངའི་ལས་ཀ་ལ་ནད་པ་མང་པོ་ཞིག་ཆམ་ནད་ཀྱི་ནད་རྟགས་ཡོད་པ་ཡོང་གི་འདུག་དེར་བརྟེན་ང་རང་ནད་འགོག་ཆེད་སྨན་ཁབ་རྒྱག་རྒྱུ་དེ་ཧ་ཅང་གལ་ཆེན་པོ་མཐོང་བྱུང། ད་ལོ་དགུན་ཁ་འགོ་བཙུགས་ནས་ཟླ་བ་གཅིག་གི་ནང་ཚུན་ལ་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་རིམས་ཆམ་ནད Influenza ན་མཁན་མི་གྲངས་ཁྲི་བདུན་དང་ཕྱེད་ཀ་ལྷག་བྱུང་ཡོད་འདུག་དེ་ནི་ལོ་སྔོན་མ་ལས་ནད་པ་ལྡབ་ལྔ་ཡིས་མང་བ་དང། འདས་པའི་ལོ་ལྔའི་ནང་ནད་པ་མང་ཤོས་བྱུང་བ་ཡང་ཡིན་འདུག Westmead Institute of Medical Research སྟེ Westmead སྨན་སྦྱོང་ཉམས་ཞིབ་ཁང་གི་སློབ་དཔོན་དང། Immunization Coalition སྟེ་སྨན་ཁབ་གྲ་སྒྲིག་ཚོགས་པའི་འགན་འཛིན Robert Booy ལགས་ཀྱིས་གསུངས་དོན། ང་ལས་ལྷག་པའི་མཁས་པ་མང་པོ་ཞིག་གིས་ད་ལོ་ཆམ་ནད་ཀྱི་ནད་ཡམས་དེ་སྔ་པོ་ཡོང་དགོས་པའི་རྒྱུ་མཚན་ཤོད་ཐུབ་ཀྱི་མི་འདུག་དེ་ཡ་མཚན་པོ་རེད། མ་ཟད་ལོ་བཅུའི་གོང་ནས་འགོ་བཙུགས་པའི་ཆམ་ནད་རིགས AH1 དང། ཐོག་མར་ཧོང་ཀོང་ནས་བྱུང་བའི་ཆམ་ནད་རིགས AH3། དེ་བཞིན Influenza B སོགས་ནད་ཡམས། ཁག་འགའ་ཞིག་འགོག་ཐབས་བྱེད་བཞིན་ཡོད། ད་ལོ་ཆམ་ནད་འགོ་སྔ་པོ་བཙུགས་པའི་རྐྱེན་གྱིས New South Wales མངའ་སྡེའི་ནང་ནད་པ་ཧ་ཅང་མང་པོ་ཛ་དྲག་མྱུར་སྐྱོབ་ཁང་དུ་བསྐྱལ་ཡོད་འདུག་དེ་བཞིན་ལོ་སྟོད་ཀྱི་ཟླ་བ་གསུམ་ནང་ཚུད་ལ་ཆམ་ནད་འགོག་ཐབས་ཀྱི་སྨན་ཁབ་གྲངས་ས་ཡ་བཅུ་གསུམ་ཙམ་འགྲེམས་སྤེལ་གནང་ཡོད་པ་ལས་ཕོན་ཆེ་བ་ཞིག་བེད་སྤྱོད་གནང་ཟིན་ཡོད་འདུག་སྨན་སྦྱོར་ཆེད་ལས་བ་ནིག་ལོ་གིན་ལགས་ཀྱིས་སྨན་བཅོས་ཁང་འགའ་ཤས་ནང་སྨན་ཁབ་འདང་ངེས་མེད་པའི་གནས་ཚུལ་ཡང་ལྷག་འདུག་ཞེས་ཁོང་གིས་གསུངས་དོན། ད་ལོ་དབྱར་དུས་ནས་བཟུང་ཆམ་ནད་འགོ་བཙུགས་པས་མི་མང་པོ་ཞིག་གིས་སྔ་ས་ནས་སྨན་ཁབ་བརྒྱབ་པར་ཡོང་བས་སྨན་ཁབ་འདང་ངེས་མེད་པའི་དཀའ་ངལ་དེ་བྱུང་བ་རེད་བསམ་གྱི་འདུག་འོན་ཀྱང་གང་མགྱོགས་སྨན་ཁབ་སླར་ཡང་མཐུན་རྐྱེན་འབྱོར་ངེས་རེད། ཉེ་ཆར་སླར་ཡང་སྨན་ཁབ་འབུམ་བཞི་ཙམ་གྱི་མཐུན་རྐྱེན་སྦྱར་ཡོད་འདུག་སྨན་པ་ཚོས་ད་དུང་ཡང་ནད་འགོག་སྨན་ཁབ་བརྒྱབ་པར་ཕྱི་དྲགས་མེད་ཅེས་གསུངས་ཡོད། ཁྱེད་རང་ད་ལོ་སྨན་ཁབ་བརྒྱབ་མེད་ན་ད་དུང་ཕྱི་དྲགས་མེད་པས་གང་མགྱོགས་སྨན་ཁབ་བརྒྱབ་ན་དེའི་ནད་འགོག་ནུས་པ་དབྱར་ཁ་མ་ཟིན་བར་སྡོད་ངེས་རེད། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ།